པ་གང་ཉེ་བ་དེ་དུས་རྒྱུན་སོ་སོའི་ཧ་གོ་རུ་བ་གང་འབྱུང་ཉེ་བར་བྱེད་དོ། ཁོ་གཞི་ནས་པའི་གནས་སྐབས་དེ་ལ་རྦད་དེ་ཨ་ལི་ཁོ་ཡ། ང་རང་ཚོ་མ་བསམ་ན་ན་ཚ་དུ་མ་སོགས་ཁོ་ཡ་བླངས་ནས། ད་དཔེར་ན་ང་རང་ཚོ་དེ་ཨ་རོ་བ་ད་ཁོང་ཁྲོ་རུ་བས་ད་དཔེར་ན་མི་ལ་གནོད་སེམས་སྐྱེ་ཡར་བྱེད་ན། ད་ཁོ་མི་སོ་སོ་མི་དགའ་མི་བྱེད་ཡོད་ན་ཁོ་སེམས་ལ་དྲན་པ་བྱེད་ཆ་ཚང་ཨ་ལི་སེམས་ལ་དྲན་ཡོང་མི་དེ་ཁོ་མེད་ན་ཡང་དྲན་པ་བྱས་དྲན་ཡོང་དུས་ཚོད་ད་ཁོ་གང་མི་དེ་ཁོ་དྲན་ཡོང་དུས་ཚོད་ག་རེ་བྱེད་ག་རེ་ནི་དེ་ནི་གཅིག་གནོད་བསྐྱལ་བྱུང་གཉིས་གནོད་བསྐྱལ་བྱུང་ང་ལ་ཁོས་གཅིག་ཟེར་བྱུང་གཉིས་ཟེར་བྱུང་མི་དེ་ནི་རང་བཞིན་ཁོ་ལ་མི་དགའ་བ་ཞིག་བློ་ཅན་གཞི་ནས་དེ་ནི། གཞི་ནས་མ་ནི་གཅིག་ཁ་དྲོ་ཁོང་ཁྲོ་ཞིག་སྐྱེ་འོང་གི་འདུག་ཁོང་ཁྲོ་བ་རྐྱེན་ད་ཉོན་མོངས་གཅིག་ཆགས་འགྲོ་བ་ལ་རྒྱུ་གཅིག་ཆགས་འགྲོ་བ་བ་དེ་ད་གཞི་ནས་ཁུ་བྱུག་ལ་ད་གནོད་པ་ཞིག་སྐྱེལ་འོ་ས་མི་འོ་བསམ་བློ་ཞིག་འཁོར་བ་ཡིན་ཚེ་ཀུན་སློང་དེ་སླེབས་འགྲོ་བ་བ་འོ་དུག་ཆེན་དེའི་དགའ་སྡུག་ལ་ཨ་ད་ངས་དུས་རྒྱུན་ང་ལ་བས་ངས་བརྟག་དཔྱད་མ་བྱས་པ་མ་གཏོགས་རྟག་པ་རེ་བཞིན་འདི་འདྲའི་རྐྱང་རྐྱང་ཅིག་བསམ་བློ་འཁོར་གྱི་ཡོད་རེད་ད་ད་ལྟ་ངས་བརྟག་དཔྱད་བྱེད་ཡོང་དུས་ཚོད་དེ་འདྲས་འཁོར་གྱི་འདུག་ཨ་ད་ངས་སྡིག་པ་མི་དགེ་བ་བཅུ་དེ་སྤོང་སྤོང་ཟེར་ཡག་བྱས་པ་རེད་དེ་གང་བྱས་ཡ་ནི་མ་གྲངས་ཀ་རྒྱབ་པའི་བཟོ་རེད་མ་གཏོགས་ད་དངོས་གཞི་སྐྱེ་ཡོང་དུས་ད་གཞི་ནས། ད་ལྟའི་ངོས་འཛིན་བཞིན་ཁྲོད་མགོ་བསྡུ་བ་ད་རེས་ད་ངས་ངོས་ཁོ་ལ་ངོ་བོ་དེ་མ་སོང་ན་ཟིན་པ་རེད། འདི་ག་དུས་སླེབས་ཀྱི་འདུག་ན་ད་ནས་བཟུང་སྟེ་བསམ་བློ་འདི་འདྲའི་རིགས་འདི་ག་དུས་སླེབས་ཀྱི་འདུག་ན་ད་ངས་འདི་ལ་ཁ་གཏད་བྱས་ན་མེད་ན་སྡིག་པ་མི་དགེ་བ་སྤོང་ཟེར་ཡས་དེ་སྤོང་སྟངས་འདི་འདྲའི་རང་རེད་ཤག་དེ་འདྲའི་མ་བྱས་ན་གྲངས་ཀ་བརྒྱབ་པ་ཙམ་གྱིས་ཕན་གྱི་མི་འདུག་སྤོང་སྟངས་འདི་རེད་ཤག་ད་འདི་འདྲའི་རིགས་འདི་ག་དུས་བསམ་བློ་འཁོར་སོང་ན་བསམ་བློ་འཁོར་དང་ངས་ཧ་གོ་བ་ཅིག་ངོས་ཟིན་ཐུབ་པ་བྱས་ནས་དེ་ནས་འགའ་དེ་ཁོ་ལ་ཕར་ཁ་གཏད་ཐ་མ་སོང་ན་ཕ་ད་གཞི་ནས་གཅོད་པའི་ཐབས་ཤེས་ཅིག་མ་བྱས་ན། ད་སྡིག་པ་མི་དགེ་བ་སྤོང་ཟེར་ཡས་དེ་དེ་ནས་ངའི་ཁ་ཡི་ཚིག་ཙམ་ཕྱིན་ཤག་བསམ་བྱས་འོ་ཐུགས་བསམ་དུ་ད་ལྟའི་ནང་བཞིན་གྱི་ང་རང་ཚོ། འདོད་ཆགས་ལྟ་བུ་ཅིག་སྐྱེས་ན་ད་རུ་ལོག་གཡེམ་དེ་ཚོ་ཡིན་ན་ཁོ་འབྱུང་ཉེ་བ་རང་ཅིག་ཡོད་འདི་སོ་སོ་ཅིག་ད་ཕ་གིའི་ཆགས་སེམས་སྐྱེས་ས་དེ་འདྲའི་ཅིག་ལ་བསམ་བློ་བཏང་ཡོང་དུས་ཁོ་ལ་མི་ཁོ་དངོས་སུ་མེད་ན་ཡང་རང་བཞིན་གྱི་ཁོ་ལ་ཡར་ཆགས་པ་ཞིག་སྐྱེས་འོང་བ་དེ་ཡོང་དུས་ཚོད་འདོད་ཆགས་དེ་ད་གུས་རྒྱུ་ཅིག་ཆགས་འགྲོ་བ་རེད་པ་དེ་ཆགས་ད་གུས་ཞུ་བ་ལ་གཞི་ནས་ད་ལེའོ་ཁ་རེ་ཧོ།

དང་པོ་རང་ནས་མ་གོ་དང་མ་སོང་ལ་གོ་སླེབས་མེད་ཐབས་ཤེས་བྱས་ནས་ཁར་སོར་ཅིག་འབུར་འཇོམས་འགྲོ་བུ་གང་ཡིན་ན་བྱེད་ཐུབ་ཡས་འབུར་འཇོམས་ཟེར་ཡ་འབུར་པོ་ཅིག་དེ་མར་འཇོམས་ཡས་དེ་རེད་ཨོ་ཁོ་སེམས་ཀྱི་ནང་ལ་དེ་འདྲས་ཅིག་ལ་ཁ་གཏད་བྱས་ནས་ངས་སྡིག་པ་མི་དགེ་བ་སྤོང་ཚུལ་སྤོང་ལུགས་འདི་ཡིན་བསམ་བྱས་ཨོ་ཐུགས་སུ་མ་སོང་བ་དང། དེ་ནས་གཉིས་ག་རེ་རེད་ཟེར་ན་ང་རང་ཚོ་ལ་འབྱུང་ཉེ་བ་ཡོད་རེད་འབྱུང་ཉེ་བ་གཞན་མ་གཏོགས་ཟེར་འདོད་ན་སྲོག་གཅོད་ཟེར་ཡས་དེ་གཞི་ནས་གཞི་བསམ་པ་ཁར་སོར་སྲོག་གཅོད་མི་ཁོ་ཟེར་ཡོང་དུས་ཚོད་ཁ་ཟེར་ལུག་རེད་བྱས་ན་ཁོ་ལུག་ཟེར་ཡོང་དུས་ཚོད་ཁོ་ལ་ལམ་སང་དེའི་སྲོག་གཅོད་འདོད་དང་ཟེར་ཡས་དེ་ལམ་སང་ཀུན་སློང་དེ་དེ་ལམ་སང་སླེབས་ཀྱི་མ་རེད། གཏན་སྡོད་ང་རོ་དང་འདོད་ཆགས་དང་ཞེ་སྡང་དང་དེ་རིགས་རིགས་དེ་ནི་དེ་ཁོ། མིའི་ཁོ་དང་ཕ་གི། སོ་སོ་ཁོང་ཁྲོ་ཟ་ས་ཡིན་ན་འདྲ་འདུག་ཆགས་པ་སྐྱེ་ས་ཡིན་ན་ཁོས་མི་དེ་ཁོ་དངོས་སུ་མེད་ན་ཡང་བསམ་བློ་འཁོར་བ་ཙམ་གྱིས་རང་བཞིན་གྱི་སྐོར་ངང་མང་ཤུ་ཤུ་ཞིག་སྐྱེ་ཡས་ཤིག་ཡིན་ཙང་ཨ་འདི་ཤེས་ནས་འོ་ད་འདི་ཟེར་ནས་ཤེས་ནས་ཟེར། འོ་འདུག་ཟེར་ནས་བསམ་བློ་བཏང་ད་འདི་ཚོའི་རིགས་དེ་ད་པད་པས་རེ་རེ་ནས་བྱས་ནས་ད་དུང་ཡང་ལྷག་དོན་དུ་འདི་ཚོ་འབྱུང་ཉེ་བ་རེད་ཤག་འབྱུང་ཉེ་བ་དེ་ངས་ག་དུས་ཡིན་ན་ཡང་ངའི་ངོ་ཧ་མ་གོ་གོང་དུ་ཁོ་ག་ཚོད་དང་ག་ཚོད་ཀྱིས་ང་མར་རྒྱག་དཔེ་སྐྱེལ་ཡོད་རེད་ད་དུང་ཡང་མཇུག་མ་ཡ་ངས་ཁོ་ལ་གཟབ་གཟབ་ཅིག་མ་བྱས་ན། འདི་ག་དུས་ཡིན་ན་སེམས་ལ་འཁུར་བོ་རེད། འདི་ལ་ངས་རྦད་དེ་དྲན་ཤེས་བསྟེན་བྱས། གང་ཐུབ་ཐུབ་ཅིག་ཏན་ཏན་ཁོ་ལ་ཁ་གཏད་བྱེད་དགོས་འདུག་བསམ་འོང་དུས་གཞི་ནས་ད་འདི་བ་མི་དགེ་བ་བཅུ་པོ་དེ་ལ་གོ་ཆོད་པོ་འདུག་བསམ། ད་དེ་ཅི་ཡང་འདུག། མ་གཞི་དེ་འདྲ་དེ་འདྲ་རེད་ག་རེ་བ་མི་དགེ་བ་བཅུ་པོ་དེ་ལ་འདུག་པ་དེ་འདྲ་ག་ཚོད་གཞི་བསམ་པ་ཟེར་བསམ་པ་དེ་ལ་ཀུན་སློང་བྱས་ཨ་ནི། དེ་འདུག་པ། འདུ་ཤེས་ཟེར་གྱི་འདུག་པ། འདུ་ཤེས་ཟེར་འདི་དང་འདི་རེད་ཟེར། དེ་ནས་དེ་ལ་ཉོན་མོངས་ཟེར་འདུག་པ། ཉོན་མོངས་ཁོ་ལ་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་སླེབ་ཀྱི་ཡོད་པ། བྱས་ཙང་འདོད་ཆགས། འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་ད་ལྟ་འདིའི་ཁ་ཐུག་ལ་སྤང་གི། སྤང་ཡས་དེ་ཁག་པོ་ཡིན་པ་དྲུག་གི་ཁ་སོ་དྲུག་གི་མེ་ཡ་དང་སྐྱེས་བུ་ཆུང་ངུའི་ཁ་ཐུག་ལ་གཞི་ནས་ད་དེའི་རྒྱུ་འདོད་ཆགས་དང་ཞེ་སྡང་དང་གཏི་མུག་ཟེར་དེ་ཚོ་སྐྱེས་བུ་འབྲིང་གི་ས་ཆར་སླེབ་ཡོང་དུས་གཞི་ནས་ད་ཁོ་ལ་བྱེད་དགོས། སྤྱི་བཏང་ད་འདི་འདྲ་ཡིན་པ་རེད་དཔེར་ན་ང་རང་ཚོ་ལུག་རེ་གསོད་གི་ཡིན་ན། ལུག་རེ་གསོད་པ་ཡིན་ན་ད་ཁོ་ལ་ག་རེ་གསོད་ན་གསོད་འདོད་ཀྱི་ཀུན་སློང་ཅིག་ཡོད་རེད་ཁོ་ཡང་རྒྱུ་རེད། ད། ཁོ་རྒྱུ་རེད། ད་དེ་ལ་བརྟེན་ནས། ཉོན་མོངས་དཔེར་ན་ཤ་ཅིག་ཟ་བ་སོགས་ཆགས་སེམས་ཀུན་ནས་བསླངས་ཏེ། འོ་ཤ་ཟ་ཡས་ཆགས་སེམས་ཀུན་ནས་བསླངས་ཏེ་དེ་ལུག་འདི་བསད་པ་རེད་བྱས་ཙང་ཁོ་ལ། ཉོན་མོངས་གཅིག་སླེབས་ཚར་སོང་ངམ་དེ་རེད། ད་ཁོ་ཚོས་རྒྱུ་བྱས། ད་རྒྱུ་བྱས་ནས་ག་རེ་བྱས་པ་རེད་ཟེར་ན་ལུག་བསད་པའི་སྡིག་པ་མི་དགེ་བའི་ལས་དེ་བྱས་པ་རེད་ལས་ཁོ་བྱས་པ་རེད་ཁོ་ཡང་རྒྱུ་རེད། ཁོ་ལ་བརྟེན་ནས་ད་འབྲས་བུ་ཏིག་ཏིག་ག་པར་འདུག་ཟེར་ན་ད་ངན་སོང་ལ་སྐྱེས་ནས་སྡུག་བསྔལ་མྱོང་ཡས་དེ་ད་འབྲས་བུ་ཏིག་ཏིག་ཆགས་འགྲོ། དེ་ཡོང་དུས་ད་འབྲས་བུ་མ་གི་སྡུག་བསྔལ་གོ་སེམས་ལ་བསམ་བློ་བཏང་ནས་ད་དེའི་རྒྱུ། སྲོག་གཅོད་པ་དེ་བྱེད་རྒྱུ་མི་འདུག་བསམ་དེའི་རྒྱུ་སྲོག་གཅོད་པ་དེ་བྱེད་རྒྱུ་མི་འདུག་སྲོག་གཅོད་པ་དེ་སྤོང་དགོས་འདུག་ཟེར་ཁོ་སྐྱེས་བུ་ཆུང་ངུའི་ཁ་ཐུག་ལ་རྒྱུ་དེ་སྤོང་གི་བསམ་བློ་བཏང་བ་རེད་མ་གཏོགས་དེའི་རྒྱུ།